བཅར་འདྲིའི་སྟེང་ཕེབས་ཡོད་པས། བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གལ་ཆེའི་གསན་པ་བོ་རྣམས་ཀྱིས། ཐུགས་སྤྲོ་བོའི་ངང་བཅར་འདྲིའི་ལེ་ཚན་འདི་གསན་གནང་ཡོང་བ་ཞུ། བཀྲ་ཤིས་བདེ་ལེགས། ཨ་ཅག་ནུས་ལྡན་ལགས། ཨ་ནི། ངའི་དྲི་བ་དང་པོ་འདི་ག་རེ་ལབ་ན། ཨ་ཅག་རང། སློབ་སྦྱོང་གལ་ཆེན་པོ་ཡིན་པ་དང་སུ་ཡིན་ནའི་ཤེས་ཀྱི་རེད་པ་ཚང་མ་དང་སློབ་སྦྱོང་གལ་ཆེན་པོ་རེད། ཡིན་ཡང་སློབ་སྦྱོང་གལ་ཆེན་པོ་ཡིན་པ་གང་ཞིག་ལ། སྤྱི་ཚོགས་དང་འབྲེལ་ཐབས་བྱེད་རྒྱུ་དེ་གལ་ཆེན་པོ་རེད་བསམ་གྱི་འདུག།

འཛིན་གྲྭ་གཅིག་ནས་འཛིན་གྲྭ་གལ་སྲིད་དྲུག་པ་བདུན་པར་འགྲོ་ཡོད་ན། དྲུག་པ་གྱི་ཁ་ཤས་ཤིག་བདུན་པ་ལ་བསླེབས་འདུག་ཡ། ཨ་ནི་ཨེ་འདི་རུ་གཅིག་པ་གཅིག་རྐྱང་ཡ་ད་བརྒྱད་པ་ནས་དགུ་པ་འགྲོ་ལབ་ན། ཨ་ནི་བརྒྱད་པ་གྱི་བྲིས་འདུག་ཡ་དགུ་པ་ལ། ཨེ་འདི་ད་རྦད་ཁོ་ལ་ལོགས་ཀ་འདྲ་མ་རེད་འདུག་ཡ། ཨ་ནི་ད་གལ་སྲིད་ལོགས་ཀ་འདྲ་ཡིན་ན་ཨེ་འདྲི་ཡ། ཨ་ནི་དང་ཤོས་ངེད་ལ་ཡག་པོ་བྱས་ངེས་འདི་ཡ་དང་ཤོས་དགེ་ལགས་བསླབ་དུས་ཡག་པོ་ངེས་འདི་ཡ་གལ་ཆེན་པོ་རེད་བསམ་གྱི་འདུག་ཡ། གལ་སྲིད་འདིས་ཐེངས་མ་གཅིག་ངེས་ཡོད་མ་རེད་ད་ཁྱོད་ཨ་ནི་ཐེངས་མ་གཅིག་མ་ངེས་ན། ཨ་ནི་ཡ་འདི་རྗེས་ལ། དགེ་ལགས། དགེ་ལགས་བསླབ་རྒྱུ་ཉི་མ་གཅིག་ཤེས་ཡོད་མ་རེད་དང་ཨ་ནི་ཉི་མ་གཞན་པ་ལ་ཨ་ནི་ཁྱོད། ཉི་མ་གཞན་པ་དེ་ཤེས་ཀྱི་མ་རེད་ག་ཅི་ཡིན་ན། ཉི་མ་སང་ཉིན་སང་ཉིན་འགྲོ་ལབ་ན་དེ་ད་དེ་རིང་བསླབ་རྒྱུ་དེ་ཡང་ཁྱོད་ཡག་པོ་ངེས་ཡོད་མ་རེད་དང། ད་སང་ཉིན་འགྲོ་ལབ་ན་ཨ་ནི་ད་དེ་རིང་བསླབ་རྒྱུ་དེ་དང་སང་ཉིན་བསླབ་རྒྱུ་དེ་འབྲེལ་བ་ཡོད་རེད་ཨ་ནི་འོ་བྱས་ནས་ཡང་སང་ཉིན་རྗེས་མ་ཤེས་ཨ་ནི་འདི་ཕྱི་ར་འདྲུད། ཨ་ཅག་རང་གིས་ད་གཞས་དགའ་ཤོས་དང་གཞས་པ་དགའ་ཤོས་ཤིག། གཞས་དགའ་ཤོས། གཞས་དགའ་ཤོས་ལབ་ན། ང་ལ་གཞས་དགའ་ཤོས་དམིགས་བསལ་མེད་ཡང། ད་གཞས་ད་གཞས་སྙན་པོ་བཟོ་ན་ཡང་ཨ་ནི་གཞས་དེ་ཉན་གྱི་ཡོད་ཡ། ཨ་ནི་ད་རྗེས་ལ་ཡང་གཞས་གཞན་པ་སྙན་པོ་བཟོ་ན་ཡང་གཞན་པ་དེ་ཉན་རྒྱུ་ཡོད། ཨ་ནི་དམིགས་བསལ་འདི་མེད་ཡང་ང་ལ་གཞས་དགའ་ཤོས་འདྲ་བོ་དང་ཨ་ནི་འདི་རུ། ཨ་ནི་གཞས་པ་འདྲ་བོ་ལབ་ན། གཞས་མ་དགའ་ཤོས་དགའ་ཤོས་འདྲ་བོ་མེད་ད་ཡ། ཡིན་ནའི།

ཡག་པོ་ཞིག་མཐོང་ཟེར་ཡང་སྒྲུང་དེབ་འདི་ཀློག་དང་མང་པོ་ཞིག་སྒྲུང་དེབ་འདི་ཀློག་དང་ཨ་ནི་འདི་རུ་རེད་རྩོམ་པ་པོ་དགའ་ཤོས་འདྲ་བོ་ལབ་ན་ཡང་ང་རྩོམ་པ་པོ་དགའ་ཤོས་མེད་ཡང་ང་སྒྲུང་དེབ་མང་ཆེ་ག་འདུག་ཀློག་ད་སྒྲུང་དེབ་ཡང་ང་ལོགས་ཀ་ལོགས་ཀ་ལོགས་ཀ་ཀློག་ཀློག་གི་ཡོད་རེད་ད་སྒྲུང་དེབ་གཅིག་རང་ད་ཁ་ཤས་ད་ཧྥན་ཏི་སི་འདྲ་བོ་ལབ་ན་ཧྥན་ཏི་སི་རང་ཀློག་འདི་ཉིད་འདྲ་བོ་མ་ཡིན་ཡང་ང་ལོགས་ཀ་ཀློག་ཀློག་གི་ཡོད་ཅིང་ང་སྒྲུང་དེབ

ཨང་རྩིས་དང། ཨང་རྩིས་ང་ཨང་རྩིས་སློབ་ཚན་འདི་དགའ་བོ་ཡོད་རེད། ཨ་ནི་ཨང་རྩིས་ལ་ག་རེ་འདུག་ལབ་ན། ད། ཨང་རྩིས་ལ་ཡང་བརྒྱ་ནས་བརྒྱ་ལེན། ད་ཁག་པོ་ལབ་ན་ཡང། ད། ཁག་པོ་ལབ་ན་ཡོད་དོ་ཡོད་རེད་ད་བརྒྱ་ནས་བརྒྱ་ལེན་གྱི་ཡོད་རེད། ཨ་ནི། ད། གང་འདི་སློབ། ཨང་རྩིས་ལ་དམིགས་བསལ་ག་རེ་དགོས་འདུག་ལབ་ན། སྦྱོང་བརྡར་མང་པོ་བྱེད་དགོས་འདུག་ར་ཨང་རྩིས་ལ། ཨ་ནི་སྦྱོང་བརྡར་མང་པོ་མང་པོ་མང་པོ་བྱས་ར་ཨ་ནི་ག་ཅིག་འདུག་ལབ་ན། དེ་གལ་སྲིད་ཁྱོད་ཅིག་ནོར་བ་ཡིན་ན་ཡང། ཨ་ནི། ནོར་རྒྱུ་འདི་ཡང་སེམས་པ་ལ་ཡག་པོ་ཞིག་བསྡད་འདུག་ར། ཨ་ནི་ནོར་བ་ཡིན་ན་ཨ་ནི་ད་རྗེས་ལ་ཡིག་ཚད་བྲིས་དུས་སུ་ཨ་ནི་ད་དྲི་བ་འདྲ་བ་ཞིག་སླེབས་རེད་ད། ཨ་ནི་ངས་ཉིན་མ་འདི་ནོར་མ་བསད་ལ་ར། ཨ་ནི་ད་འདི་འདི་འདྲ་རེད་འདི་འདྲ་རེད་ལབ་ར་ཨ་ནི་ཤེས་ཀྱི་ད། ཨ་ནི་འདི་འདྲ་རེད་འདུག་ཨ་ནི། ཨ་ནི་ཨང་རྩིས་བྲིས་དུས་སུ་དམིགས་བསལ་ཡང།

ང་ཚོ་ད་ལྟ་སློབ་གྲྭ་སློབ་གྲྭ། ང་ཚོ་ད་ལྟ་སློབ་གྲྭ་ཕྲུ་གུ་ཡ་སློབ་གྲྭ་ཕྲུ་གུ་ད routine འགྲོ་ལབ་ན་ཨེ་འདི་འགྲོ་གི་རེད་ད་ག་ཅི་ཡིན་ལབ་ན་ང་ཚོ་ད་སྒྲིག་འཛུགས་བ་ལ་འགྲོ་གི་ར་ཨ་ནི་ད་སྒྲིག་འཛུགས་བ་ལ་འགྲོ་དུས་སུ་ཨ་ནི་ད་ཞོགས་པ་ལང་བ་ད་དེ་ཚོ་སོ་སོ་ལ་ད་འདི་ཡོད་མ་ར་ག་རེ་ད་སྒྲིག་འཛུགས་བ་ལ་འགྲོ་གི་ར་ཨ་ནི་གཞན་པ་འདྲ་བོ་འདྲ་བོ་རེད་གཞན་པ་དང་ཨ་ནི

ཆུ་ཚོད་བཞི་བའི་རྗེས་ལ། མཚམས་མཚམས་འཆར་གཞི་ཡོད་ན་ཡང་ཨཱ་ནི། མཚམས་མཚམས་ཚོང་ཁང་འགྲོ་ཨཱ་ནི་འདི་འདྲ་བྱས་ཨཱ་ནི། cyber ལ་འགྲོ་ཨཱ་ནི་འདི་འདྲ་བྱས་ཡོད་ཡ། ཨཱ་ནི་གཞན་པ་འཆར་གཞི་མེད་ན་ཡང་ཨཱ་ནི། ཁྱིམ་ཚང་ལ་ཁྱིམ་ཚང་ལ་བསྡད་ཡོད་ཨཱ་ནི། གཞན་པ་གྲོགས་མོ་སྐད་ཆ་རུ་བཤད་འདི་བྱེད་ལ་བསྡད་ཡོད་ཡ། ཨཱ་ནི། ད་གལ་སྲིད་འདི་རུ་ལབ་ན། ཧོ་རེ།

ད་ངའི་དྲི་བ་འདི་ལྟར། ཁྱོད་ཀྱི་ངོས་ནས་སློབ་སྦྱོང་ཐོག་ལ་དགོངས་འཆར་གང་ཡོད། སློབ་སྦྱོང་ཐོག་ལ། འདི་དགོངས་འཆར་ན་ཡང་ད་ཕྲུ་གུ་ཚང་མ་ལོག་ག་ལ་བ་ར་ད། དཔེར་ན་ང་ཕྲུ་གུ་སློབ་སྦྱོང་སྐྱོར་བཞིན་ན་སློབ་སྦྱོང་ལ་ད་ང་ད་ག་ད་ག་ལེ་ད་ཅི་བྱ་སེ་ང་བྱ་སྲིང་མོ་མཐོང་རྒྱུ་ད་ཡང་ཕྲུ་གུ་ཁ་ཤས་ནི་སློབ་སྦྱོང་ལ་ད་ག་ལ།

སློབ་ཆུང་སྦྱངས་དུས་སུ་ད་གི་སི། སློབ་ཆུང་སྦྱངས་དུས་ཤིང་ན་ལོ་ཡ་ཨཱ་ནི། སློབ་ཚན་འདི་ལ་ཧོ་ར་དགའ་བོ་བྱས་དུས་ར། ཨཱ་ནི་ད་སློབ་ཚན་འདི་སློབ་ཚན་འདི་ད་ཚོགས་ཏེ་ལ་ཡ་ད་ཨཱ་ནི་ཀེའུ་ཆུང་ཨ་རུ་ད། ཨཱ་ནི་འདི་འདྲ་བྱས་དུས་ར། ཨཱ་ནི་ད་གལ་སྲིད་ཡ་ད། སློབ་ཚན་ཁ་ཤིག་ད་གལ་སྲིད་མ་ཤེས། ཨཱ་ནི་སློབ་ཚན་སློབ་ཚན་ཁ་ཤིག་གལ་སྲིད་ད། སོ་སོ་ད་དཀའ་ངལ་རུ་འཕྲད་འདི་འདྲ་བྱས་ཡོད་ན་ཡ། ད་དཀའ་ལས་རུ་འཕྲད་ད་འདི་འདྲ་བྱས་ན་ད་སྦྱང་ཡ་ཐབས་ཤེས་དུ་བྱས་ར། ད་ཡིན་ནའི་ད་ཏིས།

གདམས་ངག། གདམས་ངག་ཡག་ཤོས་ཡིན་པས་ན་གདམས་ངག་དེ་གོ་བ་ད་ལྟ་སོ་སོའི་ཡི་གེ་སྦྱང་ཡང་ཡང་མིན་ལས་ཀ་ག་རེ་བྱས་ན་ཡིན་ན་ད་ག་བྱས་ཀ་ཅིག་སྤྱི་ལེ་དང་ནུས་པ་ཡང་མིན་ན་ཀུན་སློང་ད་དབྱིན་སྐད་ཐོག་ནས་མཚོན་ན quotation ཡོད་ར་འོན་ཏེ་ཨ་ཅག་ཅེས།
དང། ང་ད་སློབ་ཆུང་མ་སྦྱང་དུས་འདི་རུ་སླེབས་པ་ཡིན་ན་ཡང་ང་ཡང་ཐང་ཤོད་ད་མཁས་དབང་ཁ་ཅིག་འདི་འདྲ་བསམ་བློ་སླེབས་མི་འདུག་ར་ང་ཐང་ཤོད་ཡང་ང་ར་ཕ་མ་དྲན་པ་སུས་འདུག་ར་ཨ་ནི་ཕ་མ་ཡི་ཡང་ཕ་མ་ཡི་ང་ལ་འགྲོ་སོང་ཡང་དེ་མང་པོ་བཏང་རེད་ཨ་ནི་ངའི་ཐོག་ལ་ཨ་ནི་སློབ་གྲྭ་ལ་སློབ་གྲྭ་ལ་ཡག་པོ་བཏང་ཨ་ནི་ག་དུས་ན། ག་རེ་བྱེད་འདོད་ན་གྱིས་དང། ཨ་ནི་ཨེ་འདི་བྱེད་དུས་སུ་ཨ་ནི་ང་དང་ཤོས་ང་རང་ཕ་མ་དྲན་པ་གསོས་འདུག་ར། ཨ་ནི་ཕ་མ་ཡི་དཀའ་ལས་རྒྱག་ཡོད་དང་དེ་ཚོ་ཨང་རྩེ་དྲན་པ་གསོས་འདུག་ཨ་ནི་ཧོ་ཅི་ནས་ང་ང་རང་སེམས་ཤུགས་སྐྱེས་འདུག་ཨ་ནི་སློབ་སྦྱོང་ད་སློབ་སྦྱོང་སྦྱང་ཡ་དང་ཨ་ནི་སློབ་སྦྱོང་ད་སློབ་སྦྱོང་འདི་ཡང་ད་ཕ་མ་ཡི་ད་ཕ་མ་ཡི་ཁ་ལ་རྒྱུག་ཨང་རྩེ་དྲན་པ་གསོས་འདུག་ད་ཕ་མ་ཡི་སློབ་སྦྱོང་སྦྱངས་ལགས་པོ་ར། ཨ་ནི་སློབ་སྦྱོང་ཡག་པོ་སྦྱངས་ཨང་ཨེ་འདི་རུ་ལེ་ར། ཨ་ནི་ད་སློབ་སྦྱོང་འདི་ད་རྗེས་མ་རྗེས་མ་ཁྱོད་ལ།

ད་དེ་རིང་སློབ་གྲྭ་འགྲོ་ཡ་རེད་ད་དེ་ཉོབ་སྣང་འགྲོ་གི་འདུག་ར་ཨ་ནི་ཡིན་ནའི་ད་ཨིན་དེ་ཤུགས་ཆེན་པོ་ཉོབ་སྣང་འགྲོ་ལ་ན་སློབ་ཚན་ལ་ཉོབ་སྣང་འགྲོ་གི་མི་འདུག་ཨ་ནི་ད་གལ་སྲིད་སློབ་སྦྱོང་སློབ་སྦྱོང་ལ་ཡ་ཨིན་དེ་དགའ་བོ་འགྲོ་ལ་ན་ཡ་སློབ་སྦྱོང་ད་ཨིན་དེ་དགའ་བོ་འགྲོ་ཨིན་དེ་བྱེད་ར་ལི་ཡི་མི་འདུག་ར་ད་སློབ་སྦྱོང་ད་གལ་སྲིད་ད་སློབ་ཚན་ང་སློབ་སྦྱོང་ལ་ན་ཡ་ད་སློབ་ཚན་ཨང་རྩིས་དང་ད་ཚན་རིག་འགྲོ་ཡི་ན་ཡ་ཨ་ནི་དགའ་བོ་ཡོད་ར། ཨཱ་ནི། དེ་དེ་སྐྱིད་པོ་འདུག་ར། ཨཱ་ནི། གཞན་པ། སློབ་ཚན་གཞན་པ། གཞན་པ་ལ་སྐྱིད་པོ་མི་འདུག་ལབ་ན་ད་ཡ། ཨཱ་ནི། སློབ་ཚན་གཞན་པ་དང། གཞན་པ་ལ་ཡ། དང། དགའ་བོ་མི་འདུག་ལབ་ན། དགའ་བོ། དགའ་བོ་དང། སློབ་ཚན། ཉོབ་སྣང་འདུག། ཉོབ་སྣང་འགྲོ་ལ་ན་ཡང་སློབ་ཚན་གཞན་པ་དགའ་བོ་དང་ཉོབ་སྣང་འགྲོ་དུ་ཀྱི་མི་འདུག་ར་ཡིན་ནི་ཨེ་འདི་སྐྱིད་པོ་འགྲོ་ལ་ཡིན་མི་འདུག་ཚན་རིག་དང་ཨང་རྩིས་འགྲོ་ཨ་རེད་ད་ཁྱོད་ཀྱིས་སློབ་སྦྱོང་ཡག་པོ་ཡོང་ཐབས་སུ་ད་དུས་ཚོད་སྟངས་འཛིན་བྱེད་སྟངས་ཤོད་ར་ད་ཕྲུ་གུ་ཁ་ཤས་དུས་ཚོད་སྟངས་འཛིན་བྱེད་མ་ཐུབ་ནས་ད་ཡི་གེ་གང་བརྩམ་མ་ཚར་ཨ་ནི་དཀའ་ངལ་ཅིག་མང་མང་པོ་ཞིག་འདུག་ཨ་ནི་ཨ་ཅེ་ཁྱེད་རང་གིས་ད་སློབ་སྦྱོང་སྦྱང་དུས་སྐབས་དུས་ཚོད་སྟངས་འཛིན་བྱེད་སྟངས་ཤོད་ར་ཨ་ནི་ག་འདྲ་རེད།
དུས་ཚོད་སྟངས་འཛིན། དུས་ཚོད་སྟངས་འཛིན་སྟངས་འཛིན་བྱེད་སྟངས་འགྲོ་ལ་ན། སློབ་སྦྱོང་སྦྱང་དུས་སུ་ད་དང་ཤོས་ཡ། ག་འདྲ་ལབ་ན། ད། སོ་སོ་མ་ཤེས་རྒྱུ་དེ་ཡ། དེ་དེ་རིང་གཅིག་མ་ཤེས་པ་ཡིན་ན། ཨ་ནི་ཡ་དེ་རིང་དགོང་དག་རང་ཡ་ད་སློབ་ཚན་འདི་བལྟས་དེ་ཁྱེད་ཆུ་འབུར་ཙམ་ཡིན་འདུག་ལ། ཨ་ནི་དེ་རིང་རང་ད། གཅིག་ཤེས་མིན་ན་ཨ་ནི་འོ་དེ་གསལ་པོ་བཟོས་དེ་ཡ། ཨ་ནི་གསལ་པོ་བཟོས་དེ་ཡ་དེ་གཞན་པ་ལ་སྐད་ཆ་དྲིས་ཨིན་དི་རུ་བྱས་ན། ཨ་ནི་ཨིན་དི་རུ་བྱས། ཨ་ནི་དང་ཤོས་དེ་ད་སོ་སོ་མ་ཤེས་རྒྱུ་དེ་ཡ་སྦྱང་སྦྱང་དགོས་འདུག་ར། ཨ་ནི་དང་ཤོས་ཨ་ནི་འདི་བྱས་ལ་ག་འདྲ་འདུག་ལ་ན། ད་གཞན་པ་དུས་ཚོད་སྟངས་འཛིན་འདུག་ལ་ན།

གཞན་པ་ཁ་ཅིག་དེ་ལ་ན་ཡང། སློབ་སྦྱོང་ཐོག་ལ་དཀའ་ངལ་དམིགས་བསལ་འགྲོ་ལ་ན་ཡང། ད་ཁ་སྤྲོ་བྲིས་དེ་ལ་ན་ཡིག་ཚད་ཉེ་འགྲམ་ཡོད་དུས་སྐབས་སུ་ཨ་ནི། ཁ་ཅིག་དེ་ལ་ན། ད་སློབ་ཚན་མང་པོ་སྤེལ་བ་ལ་ད་སློབ་ཚན་མང་པོ་དེ་ག་འདི་ད་ཡིག་ཚད་ལ་དྲི་བ་ག་རེ་ག་རེ་དྲིས་ལུས་ཡོད་ན་ཨེ་འདི་རུ་བསམ་བློ་གཏང་རྒྱུ་ད་ཨེ་འདི་རུ་དཀའ་ངལ་འཕྲད་འདུག་ར་ཨ་ནི། ད་འདི་སྐབས་སུ་ཡང་ཨ་ནི stress མང་པོ་སྟེར་འདུག་ར་ཨ་ནི་ཨ་ནི་འདི་སྐབས་སུ་ཁ་ཅིག་ལ་ན་ཡང། འོ་དེ་སྐབས་སུ་དམིགས་བསལ་དམིགས་བསལ་འདྲ་བོ་ལབ་ན་ང་རང་ང་རང་ཡ་འཆར་གཞི་འདྲ་བོ་བཏིང་གི་ཡོད་འཆར་གཞི་འདྲ་བོ་དེ་ད་དེ་རིང་སློབ་ཚན་འདི་སྦྱང་དགོས་འདུག་ཨ་ནི་ག་རེ་ད་སྤྱི་ཚོགས་ཚན་རིག་འདྲ་བོ་ལབ་ན་སྤྱི་ཚོགས་ཚན་རིག་ལ་དུས་ཚོད་མང་པོ་བཏང་དགོས་འདུག་ཁ་ཅིག་སློབ་ཚན་མང་པོ་སློབ་ཚན་མང་པོ་སྤེལ་བ་ལ་ཨ་ནི་འདི་རུ་ད་དུས་ཚོད

སློབ་ཆུང་སློབ་ཕྲུག་འཛིན་གྲྭ་དྲུག་པ་ནས་བཅུ་གཉིས་བར་དུ་ཡོད་ར་དེ་ཚང་མ་དང་དམིགས་བསལ་འཛིན་གྲྭ་དགུ་པ་སློབ་ཕྲུག་དེ་ཚོ་ལ་ད་ཨ་ཅག་རང་ངོས་ནས་ད་བསླབ་བྱ་མ་ལོ་མ་སོང་ན་ད་ལམ་སྟོན་འདྲ་བོ་ཞིག།
ལམ་སྟོན་འདྲ་བོ་ལབ་ན་ཡང་ད་ང་རང་གཅིག་ད་ནང་ང་རང་སློབ་ཕྲུག་ཅིག་ར་ཨཱ་ནི་སློབ་ཕྲུག་ཅིག་ཡིན་དུས་སུ་ད་ང་རང་སྦྱང་ཡ་མང་པོ་འདུག་ར་ཨཱ་ནི་ད་གཞན་པ་ལམ་སྟོན་འདྲ་བོ་ལབ་ན་ཡང

འདི་འདྲ་བོ་བྱས་ན་ཡག་པོ་རེད་ཨ་ནི་གཞན་པ་ད་ནམ་རྒྱུན་ནས་ཡང་ཨ་ནི་རྒན་ལགས་བསླབ་དུས་སུ་ཡག་པོ་ཞིག་ཉན་དགོས་འདུག་ད་རྒན་ལགས་ཡག་རྒན་ལགས་བསླབ་རྒྱུ་དེ་ཡག་པོ་ཞིག་མ་ཉན་ན་ཡང་ཨ་ནི་ད་ཨ་ནི་ཁ་ཅིག་འདྲ་བོ་ལབ་ན་རྒན་ལགས་བསླབ་དུས་ད་དེ་རིང་ད་འཛིན་གྲྭ་སྐབས་སུ་རྒན་ལགས་བསླབ་རྒྱུ་དེ་ཡག་པོ་ཞིག་མ་ཉན་པ་ཡིན་ན་ཨ་ནི་ད་འདི་རྗེས་ལ་སོ་སོ་ད་སོ་སོ་ཤེས་ཀྱི་མ་རེད་ཨ་ནི

དེ་ནང་དཀའ་ལས་རྒྱག་མཁན་སློབ་ཕྲུག་གཅིག་པུ་མིན་པར་ཁང་ཚན་རེ་ཡི་རྒན་ལགས་རྣམ་པ་གཉིས་དང་ཞེ་ན་སློབ་མཁན་ཟློས་གར་རྒན་ལགས་དང་དེ་བཞིན་སློབ་ཕྲུག་ཁག་ཅིག་ཀྱང་ཁང་ཚན་ལ་རོགས་རམ་བཟང་པོ་གནང་བཞག་དེ་ཡང་ཉིན་མཐའ་མ་དེར་ཁང་ཚན་བཞི་ནས་ཁང་ཚན་གཅིག་གིས་ཕོ་མོ་ཟུང་གཞས་གཅིག་དང་འཁྲབ་གཞས་གཅིག་ཐོབ་པ་རེད་དེ་ཁང་ཚན་དེ་གཞན་སུ་ཡང་མིན་པར་ཁྲི་སྲོང་ཁང་ཚན་རང་རེད་བཞག་ཞེ་ན་གཞན་པ་དེ་སྲོང་བཙན་ཁང་ཚན་གྱིས་ཨང་དང་པོ་ལེན་བཞག། ཁྲི་སྲོང་ཁང་ཚན་གྱིས་ཟུང་གཞས་གཅིག་དང་འཁྲབ་གཞས་གཅིག་རང་མ་ཡིན་པར་ད་ལོ་ལོའི་ཁང་ཚན་ནང་ཁུལ་གྱི་འགྲན་བསྡུར་ཡང་ཨང་དང་པོ་རེད་འདུག། གསར་འགྱུར་ཕྱོགས་བསྒྲིགས་དང་ལེ་ཚན་གཙོ་སྐྱོང་བ་ངག་དབང་ལྷུན་གྲུབ་ཀྱིས་བཀྲ་ཤིས་བདེ་ལེགས་གསར་འགྱུར་གསན་པ་ལ་བཀའ་དྲིན་ཆེ་ཞུ། རྣམ་པ་ཚོ། བདུན་གཉིས་ཀྱི་ནང་ཚུད་ལ་ང་ཚོའི་སློབ་གྲྭའི་དུས་ཚིགས་དང་པོའི་ཡིག་རྒྱུགས་ཆེན་མོ་འགོ་ཚུགས་ཀྱི་ཡོད་པ་རེད། ཁ་སང་ཕྱི་ཟླ་གསུམ་པ་ནས་ད་ལྟ་ཕྱི་ཟླ་བདུན་པའི་བར་སློབ་འཁྲིད་གནང་བའི་སློབ་ཚན་ཁག་ལ་སྦྱང་བརྩོན་ཇི་ཡོད་པ་ཡིག་རྒྱུགས་དེ་མིན་གྲུབ་འབྲས་ལ་མངོན་གྱི་རེད། ང་ཚོ་སློབ་ཕྲུག་ཚོས་ཡིག་ཚད་ཀྱི་གྲ་སྒྲིག་ཨང་གསར་ཡོད་པའི་རེ་བ་ཡོད། བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་གསར་འགྱུར་ལེ་ཚན་གསན་པར་ཐུགས་རྗེ་ཆེ། ང་ལེ་ཚན་གཙོ་སྐྱོང་བ་བཀྲ་ཤིས་ཡིན། བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གསར་འགྱུར་ལས་རིམ་ཐོག་ཞུ་ཡ་ཞིག་ལ་རྡ་སྟེང་བོད་ཁྱིམ་དུ་འགྲོ་བཞིན་པའི་དབྱར་དུས་འཛིན་གྲྭའི་ཐོག་གནས་ཚུལ་འབུལ་ལམ་ཞུ་ཡ་ཞིག་ལ། དེ་ཡང། དབྱར་དུས་འཛིན་གྲྭ་ནི་ཐོག་མར་ཉིས་སྟོང་དྲུག་ལོར་འགོ་བཙུགས་གནང་བ་ཞིག་ལ། འདི་ཡི་རྒྱབ་ལྗོངས་ཀྱི་ལོ་རྒྱུས་ནི་བར་སྐབས་ཤིག་ལ་གཞིས་ཆགས་ཁག་ནས་བོད་མི་མང་དག་ཞིག་ཕྱི་རྒྱལ་ཡུལ་གྲུ་ཁག་ལ་གནས་སྤོས་བྱུང་ནས་ཁོང་ཚོའི་ཕྲུ་གུ་ཕྱི་ཡི་རྒྱལ་ཁབ་ཏུ་འཚར་ལོངས་བྱུང་བས་བོད་སྐད་བེད་སྤྱོད་བྱེད་རྒྱུའི་གོམས་འདྲིས་མེད་པས། བོད་སྐད་གཙོ་བཟུང་པའི་བོད་རྒྱལ་ཁབ་ཀྱི་ལོ་རྒྱུས་དང་རིག་གཞུང་ཆོས་ལུགས་བཅས་ཡར་རྒྱས་གཏོང་ཆེད་དབྱར་དུས་འཛིན་གྲྭའི་ལས་གཞི་འདི་འགོ་བཙུགས་གནང་བ་རེད།
དེ་ཡང་དབྱར་དུས་འཛིན་གྲྭའི་ལས་གཞི་སྒྲུབ་དགོས་པའི་དམིགས་ཡུལ་གཙོ་བོ་གསུམ་ནི། དང་པོ་གོང་དུ་ཞུས་པ་ལྟར་དབྱར་དུས་འཛིན་གྲྭ་དེས་ཕྱི་རྒྱལ་ལ་འཚར་ལོངས་བྱུང་ཡོད་པའི་ཕྲུ་གུ་རྣམས་བོད་ཡིག་འབྲི་ཀློག་བྱ་རྒྱུ་བསླབ་པ་དང། བོད་པའི་རྒྱལ་རབས་ཆོས་དང་རིག་གཞུང་གཞི་རྩ་ཞིག་བསླབ་མ་ཐུབ་ནའང་ཁོ་ཚོ་ལ་སྤྲོ་བ་ཞིག་སྟེར་རྒྱུ་དང་བོད་པའི་གནའ་སྲོལ་དེ་ལ་དོ་དབྱིངས་སྤྲོད་རྒྱུ་ཡིན། གཉིས་པ། ཕྱིའི་རྒྱལ་ཁབ་ཁག་གི་ཁོར་ཡུག་དང་ང་ཚོའི་ཁོར་ཡུག་མི་འདྲ་བ་ཡིན་པས་ཁོ་རང་ཚོ་འཚོ་བ་མི་འདྲ་བ་ཞིག་སྐྱེལ་ཡག་གོ་སྐབས་བཟང་པོ་ཞིག་བསྐྲུན་རྒྱུ། གསུམ་པ་འདི་ལ་རྡ་རམ་ས་ནི་རྒྱལ་བའི་བཞུགས་སྒར་ཆགས་ཡོད་པ་དང། ད་དུང་བཙན་བྱོལ་བོད་གཞུང་གི་ལྷན་ཁང་དང་བོད་ཀྱི་འགྲེམས་སྟོན་ཁང་སོགས་ཀྱི་གནས་ས་ཡིན་པས། དབྱར་དུས་འཛིན་གྲྭ་ཡི་ཕྲུ་གུ་ཚོ་རང་ཉིད་བོད་པའི་ཁོར་ཡུག་ཞིག་ནང་མཉམ་ཞུགས་བྱེད་ཐུབ་པ་དང། རང་ཉིད་བོད་པ་ཡིན་པའི་ངོ་བོ་ཞིག་དམ་དུ་འཇུ་ཐུབ་པ། དེ་བཞིན། ང་རང་ཚོ་བོད་པའི་སྐྱབས་བཅོལ་བ་རྣམས་ཕྱིའི་རྒྱལ་ཁབ་ཏུ་ཟས་གོས་ནང་ལ་དཀའ་ངལ་གང་ཡང་མེད་པའི་རྒྱལ་བའི་བཀའ་དྲིན་ཉག་ཅིག་ཡིན་པས་བཀའ་དྲིན་བསམ་ཤེས་ཀྱི་བསམ་བློ་ཞིག་འཁྱེར་ཐུབ་བྱ་རྒྱུ་དེ་ཡིན། དབྱར་དུས་འཛིན་གྲྭའི་སྐོར་གྱི་གནས་ཚུལ་དང་བཅར་འདྲི་སོགས་གཟབ་རྒྱས་ཐོག་ལེ་ཚན་ཕྱི་མར་སླར་ཡང་ཞུ་རྒྱུ།

ཚང་འདྲེན་བཀྲ་ཤིས་བདེ་ལེགས་ཞུ། དེ་རིང་བཅུ་པ་དུང་གི་གུས་ངོས་བསྟན་འཛིན་སྐལ་བཟང་དང། བཅུ་པ་དུང་གི་སློབ་མ་བཀྲ་ཤིས་ཆོས་སྒྲོན་གཉིས་ནས། སྙན་རྩོམ་གོང་ས་མཆོག་སྐུ་ཚེ་ཡུན་རིང་དུ་བཞུགས་རོགས་ཞེས་པ་ཞིག་འབུལ་ལམ་ཞུ་རྒྱུ་ཡིན་པས། རྣམ་པ་ལྷན་རྒྱས་ཐུགས་དགྱེས་གསན་ཡོང་བ་ཞུ། གོང་ས་མཆོག་སྐུ་ཚེ་ཡུན་རིང་དུ་བཞུགས་རོགས་རྩོམ་པ་པོ་སྨྱུག་མིང་བྱང་སྐྱེས་ནས། གྱེར་འདོན་པ་བཀྲ་ཤིས་ཆོས་སྒྲོན། གྱེར་འདོན་པ་བསྟན་འཛིན་སྐལ་བཟང། རྒྱལ་བ་རིན་པོ་ཆེ་ལགས། ཁྱེད་ནི་བོད་མི་ས་ཡ་དྲུག་གི་གཙུག་གི་ནོར་བུ་དང་སེམས་ཀྱི་ཉི་མ། གཏན་གྱི་སྐྱབས་མགོན་ཡིན་པས་ཁྱེད་རང་ཅིས་ཀྱང་ཡུན་རིང་དུ་བཞུགས་རོགས། རྒྱལ་བ་རིན་པོ་ཆེ་ལགས། ཁྱེད་ཀྱིས་བོད་མི་ས་ཡ་དྲུག་གི་ཆེད་དུ། མི་ལོ་བདུན་ཅུའི་རིང་ལ་སྐུ་ངལ་འཛེམས་མེད་བསྐྱངས་ནས་ཐུགས་ངལ་དེ་བས་ཀྱང་ཧ་ཅང་མང་པོ་ཞིག་མྱངས་སོང།
རྒྱལ་བ་རིན་པོ་ཆེ་ལགས། ཁྱེད་ནི་འཛམ་གླིང་གོ་ལ་ཧྲིལ་པོ་འདི་ཡི་དེད་དཔོན་ཆེན་མོ་དང་དུས་རབས་ཉེར་གཅིག་པའི་སེམས་དཔའ་ཆེན་མོ་ཁོ་ན་དེ་ཡིན་པས་ཁྱོད་ཉིད་ཅིས་ཀྱང་ཡུན་རིང་དུ་བཞུགས་རོགས། རྒྱལ་བ་རིན་པོ་ཆེ་ལགས། འཛམ་གླིང་འདིའི་ཐོག་གི་རྒྱལ་ཁབ་དང་ཡུལ་གྲུ། མི་རིགས། ཆོས་ལུགས་ཀྱི་དབྱེ་བ་མེད་པར། མི་སུ་ཞིག་ཡིན་རུང་ཁྱེད་ཀྱི་མཚན་སྙན་ཐོས་པ་དང་ཞལ་གསུང་མཇལ་བ་ཙམ་གྱིས་ལག་ཟུང་ཐལ་མོ་སྦྱར་ཏེ། མིག་ཆུ་དབང་མེད་དུ་ཤོར་བ་ནི། ཁྱེད་ཀྱི་བྱང་སེམས་ཀྱི་གཤོག་པ་བརྐྱངས་ཏེ། སྙིང་རྗེ་ཡི་རིལ་བུ་བསྩལ་བའི་བྱིན་རླབས་ཅི་ལ་མིན། རྒྱལ་བ་རིན་པོ་ཆེ་ལགས། ཁྱེད་རང་ཅིས་ཀྱང་ཡུན་རིང་དུ་བཞུགས་རོགས། ང་ཚོའི་ཆོལ་གསུམ་བོད་མི་རྣམས་ཀྱིས་མཐུན་སྒྲིལ་གྱི་ལག་གདང་སྦྲེལ་ཏེ། འཆམ་མཐུན་གྱི་སེམས་པ་བསླངས་ནས